གལ་སྲིད་ཁྱེད་རང་རྒན་ཡོལ་ཞུས་ཚར་རྗེས་འཚོ་བར་དཀའ་ངལ་མེད་པའི་ཐོག་མི་ཚེ་བདེ་ལྷོད་ངང་སྐྱེལ་འདོད་ན་ཨོ་སི་ཀྲི་ལི་ཡའི་ནང་རྒན་ཕོགས་ཐོབ་ཐང་སྟེ། Superannuation། གྱི་འགྲོ་སྟངས་ཤེས་རྟོགས་དགོས་པ་གལ་ཆེ། རྒན་ཕོགས་ཐོབ་ཐང་སྟེ Superannuation སྤྱི་ཡོངས་སུ Super ཞེས་པ་ནི་ཁྱེད་རང་ལས་ཀ་བྱེད་སྐབས་དུས་རྒྱུན་གླ་ཕོགས་རག་པ་ལས་དངུལ་བརྒྱ་ཆ་ཅུང་ཙམ་ཟུར་དུ་བཅད་ནས་རྒན་ཡོལ་ཞུས་ཚར་རྗེས་བེད་སྤྱོད་གཏོང་ཆེད་གསོག་འཇོག་བྱེད་པ་དེ་ཡིན། ཨོ་སྟྲེ་ལི་ཡའི་རྒན་ཕོགས་ཐོབ་ཐང་གི་ལམ་ལུགས་ནི་ནུབ་ཕྱོགས་ཡུ་རོབ་རྒྱལ་ཁབ་ཁག་དང་མཚུངས་ཡོད། འོན་ཀྱང་དེ་གཉིས་བར་ཁྱད་པར་གཙོ་བོ་ཞིག་ནི་ཨོ་སྟྲེ་ལི་ཡའི་རྒན་ཕོགས་ཐོབ་ཐང་དེ་དག་གཞུང་གི་སྟངས་འཛིན་འོག་མ་ཡིན་པར་སྒེར་གྱི་ཉེན་སྐྱོབ་པ་དང། ཐེབས་རྩ་ཁང་སྟེ Fund ཁག་མི་འདྲ་བ་ཉིས་བརྒྱ་ཙམ་གྱིས་སྟངས་འཛིན་བྱེད་ཀྱི་ཡོད། ཨ་ལི་ལགས་ནི་ཨོ་སྟྲེ་ལི་ཡར་སླེབས་ནས་ཟླ་བ་གཉིས་ཙམ་ལས་ཕྱིན་མེད་པས་ཁོང་གིས་རྒྱལ་ཁབ་དེའི་རྒན་ཕོགས་ཐོབ་ཐང་འགྲོ་སྟངས་དེ་མགོ་རྙོག་ཆེན་པོ་ཡོད་པར་བརྗོད་ཡོད། It was actually a surprise for me. ཨོ་སི་ཀྲི་ལི་ཡའི་ནང་རྒན་ཕོགས་ཐོབ་ཐང་གི་འགྲོ་སྟངས་དེ་ཧ་ལས་པོ་བྱུང། གང་ཡིན་ཟེར་ན་ང་རང་འཇར་མི་ནི་དང་ཨི་ཇིབ་ལ་ཡོད་དུས་གཞུང་གི་སྟངས་འཛིན་འོག་རྒན་ཕོགས་གནང་གི་ཡོད་པས་ང་ཚོ་རང་ཉིད་ངོས་ནས་དམིགས་བསལ་ཤེས་རྟོགས་དགོས་པ་དང་གདམ་ག་བྱེད་དགོས་པའི་གནས་ཚུལ་ཞིག་ཡོད་མ་རེད། Laura Wright ལགས་ནི་དགེ་རྒན་དང་སྤྱི་ཚོགས་ཞབས་ཞུ་བར་དམིགས་པའི་རྒན་ཕོགས་ཐོབ་ཐང་གི་ཐེབས་རྩ། NGS། ཞེས་པའི་སྤྱི་ཁྱབ་འགན་འཛིན་གྱི་ལས་ཚབ་པ་ཞིག་ཡིན། ཁོང་གིས། ཨོ་སི་ཀྲི་ལི་ཡའི་རྒན་ཕོགས་ཐོབ་ཐང་གི་ལམ་ལུགས་བརྒྱུད་ལས་མི་ཚོར་གཞོན་དུས་སུ་དངུལ་གསོག་པར་སྐུལ་འདེད་བྱེད་ཀྱི་ཡོད། རྒན་ཕོགས་ཐོབ་ཐང་གི་གསོག་དངུལ་ནི་ནམ་རྒྱུན་གྱི་རྒན་ཕོགས་དང་མི་འདྲ་བ་ཡིན་ཏེ། དེ་ཡང་ནམ་རྒྱུན་གྱི་རྒན་ཕོགས་ནི་ཨོ་སི་ཀྲི་ལི་ཡའི་མི་ཚང་མར་ཐོབ་ཐང་ཡོད་ཀྱང། རྒན་ཕོགས་ཐོབ་ཐང་སྟེ Superannuation ནི་ཁྱེད་རང་གི་ལས་ཀ་མང་ཉུང་དང་གླ་ཆ་མང་ཉུང་ལ་གཞིགས་ནས་སྤྲོད་ཀྱི་ཡོད་ཞེས་གསུངས།
When people retire, they will have money to invest in the future. རྒན་ཡོལ་ཞུས་རྗེས་རྒན་ཕོགས་ཐོབ་ཐང་གི་རྩིས་ཁྲའི་ནང་གསོག་འཇོག་བྱས་པའི་དངུལ་དེ་ཁྱེད་ཀྱིས་གྲངས་འབོར་མང་པོ་བཏོན་ཆོག་པ་དང་ཡང་ན་ཁྱེད་ཀྱིས་གཟའ་འཁོར་རེ་རེའམ་གཉིས་རེར་དངུལ་ཕྱི་འདོན་བྱས་ནས་བེད་སྤྱོད་བྱེད་ཆོག་པ་ཡིན། མི་མང་ཆེ་བར་དེའི་སྟེང་དུ་གཞུང་གིས་རྒན་ཕོགས་སྤྲོད་ཀྱི་ཡོད་པས་ཁ་ཤས་ལ་རྒན་ཕོགས་ཆ་ཚང་ཐོབ་པ་དང་ཁ་ཤས་ལ་རྒན་ཕོགས་ཕྱེད་ཀ་ཙམ་ལས་ཐོབ་ཀྱི་མེད། རྒན་ཡོལ་རྗེས་བེད་སྤྱོད་ཡོང་ཆེད་དངུལ་གསོག་འཇོག་བྱེད་ཚུལ་འདྲ་མིན་ཡོད་པ་ལས་རྒན་ཕོགས་ཐོབ་ཐང་ལ་དམིགས་བསལ་ཁྱད་ཆོས་དང་ཕན་ཡོན་ཆེན་པོ་ལྡན་ཡོད། Laura Wright ལགས་ཀྱིས་འགྲེལ་བརྗོད་གནང་བར། རྒན་ཡོལ་ཆེད་དངུལ་གསོག་འཇོག་བྱེད་ཚུལ་མི་འདྲ་བ་མང་པོ་ཡོད། ཁྱེད་ཀྱིས་དངུལ་ཁང་ནང་དངུལ་བཅོལ་བ་དང་ཁང་པ་དང་མ་ཤས་སོགས་ལ་མ་འཛུགས་ཀྱང་བྱེད་ཆོག། འོན་ཀྱང། གཞུང་གི་ངོས་ནས་མི་མང་ཚོར་རྒན་ཕོགས་ཐོབ་ཐང་དངུལ་ཏེ Super བརྒྱུད་དངུལ་གསོག་འཇོག་བྱེད་པར་ལམ་སྟོན་བྱེད་ཀྱི་ཡོད། གང་ཡིན་ཟེར་ན། དེར་གཞུང་ལ་ཁྲལ་ཉུང་ཉུང་ཙམ་ལས་སྤྲོད་དགོས་ཀྱི་མེད། དེ་མ་ཟད། ལས་མི་ཞིག་ལ་ཟླ་བ་རེར་གླ་ཕོགས་ཁྱོན་བསྡོམས་ཨོ་སྒོར་བཞི་བརྒྱ་ལྔ་བཅུ་ཙམ་ལས་མང་བ་ཐོབ་ཀྱི་ཡོད་ཚེ། ལས་ཀའི་སྦྱིན་བདག་གིས་ངེས་པར་དུ་རྒན་ཕོགས་ཐོབ་ཐང་དངུལ་སྤྲོད་དགོས་པ་ཡིན། ད་ལྟའི་ཆར་ལས་ཀའི་སྦྱིན་བདག་གིས་ལས་མི་རྣམས་ལ་གླ་ཕོགས་ཀྱི་བརྒྱ་ཆ་དགུ་ཚེག་གསུམ་ཙམ་རྒན་ཕོགས་ཐོབ་ཐང་གི་གསོག་དངུལ་ཚུལ་དུ་སྤྲོད་དགོས་པ་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་བར་དེ་བརྒྱ་ཆ་བཅུ་ཙམ་ལ་འཕར་གྱི་ཡོད་འདུག་རང་ཉིད་གཞོན་དུས་སུ་སྒེར་གྱི་ངོས་ནས་ཀྱང་རྒན་ཕོགས་ཐོབ་ཐང་གི་གསོག་དངུལ་ཐེབས་རྩའི་ནང་དངུལ་གསོག་འཇོག་བྱེད་ཆོག་ཅེས Laura Wright ལགས་ཀྱིས་འགྲེལ་བརྗོད་གནང་བར། གལ་སྲིད་ཁྱེད་རང་ལོ་ཉི་ཤུའི་ནང་ཡིན་སྐབས་རང་ཉིད་ཀྱིས་གཟའ་འཁོར་རེའི་ནང་ཉིན་གཅིག་གི་ཚིག་ཇ་འཐུང་པའི་རིན་པ། སྒོར་གསུམ་དང་སེན་ལྔ་བཅུ་དེ་རང་ཉིད་ཀྱི་རྒན་ཕོགས་ཐོབ་ཐང་ཐེབས་རྩ་ནང་གསོག་འཇོག་བྱེད་པ་ཡིན་ན་ཁྱེད་རང་ལོ་དྲུག་ཅུར་སླེབས་སྐབས་གཟའ་འཁོར་རེར་སྒོར་གསུམ་དང་སེན་ལྔ་བཅུ་གསོག་པ་དེས་ཁྱོན་བསྡོམས་སྒོར་སྟོང་ཕྲག་ཉི་ཤུ་རྩ་ལྔ་གསོག་ཐུབ་ཀྱི་ཡོད། ལོ་མང་ནས་གསོག་འཇོག་བྱས་པའི་རྒན་ཕོགས་ཐོབ་ཐང་གསོག་དངུལ་དེ་དུས་ཚོད་ཐེམས་སྐབས་ཁྱེད་ཀྱིས་དངུལ་འབོར་མང་པོའམ་ཡང་ན་ཉུང་ཉུང་ལེན་འགོ་བཙུགས་ཆོག། རྒན་ཕོགས་ཐོབ་ཐང་གསོག་དངུལ་དེ་དག་ཁྱེད་ཀྱི་མངོན་འདོད་ལྟར་སྤྱོད་ཐུབ་པ་ལ་གཞུང་ནས་ལོ་མཚམས་གཏན་འབེབས་བྱས་ཡོད། གལ་སྲིད་ཁྱེད་རང་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་བཞི་ཟླ་བ་བདུན་པའི་ཚེས་གཅིག་གི་རྗེས་སུ་སྐྱེས་པ་ཡིན་ན་ལོ་དྲུག་ཅུ་མ་སོན་སྔོན་རྒན་ཕོགས་ཐོབ་ཐང་གསོག་དངུལ་བེད་སྤྱོད་བྱས་མི་ཆོག་རྒན་ཡོལ་ཆེད་རྒན་ཕོགས་ཐོབ་ཐང་གསོག་དངུལ་དེ་ཉིད་ལ་བརྟེན་ཆོག་པ་གསལ་པོ་ཡིན། འོན་ཀྱང་ཁྱེད་རང་ལ་དེ་མ་རག་སྔོན་གནད་དོན་གཞན་ཆེད་དུ་དངུལ་གསོག་དགོས་ན་རྒན་ཕོགས་ཐོབ་ཐང་མིན་པར་ལམ་གཞན་བརྒྱུད་དངུལ་གསོག་དགོས་པ་ཡིན། ལས་གནས་འགའ་ཤས་ལ་རང་ཉིད་ཀྱི་གདམ་ག་མེད་པའི་ཐོག་རྒན་ཕོགས་ཐོབ་ཐང་གསོག་དངུལ་རྣམས་ཐེབས་རྩ་གཅིག་ཏུ་བླུགས་དགོས་པ་ཡིན།

དེ་དག་ཕྱོགས་བསྒྲིགས་བྱས་ནས་ཐེབས་རྩ་གཅིག་ནང་འཇོག་ཐུབ་ན་ལེགས། ཁྱེད་ཀྱིས་ཨོ་སི་ཀྲི་ལི་ཡའི་དཔྱ་ཁྲལ་ལས་ཁུངས་དང My Gov བརྒྱུད་གསོག་དངུལ་ཐེབས་རྩ་འདྲ་མིན་ནང་ཡོད་པ་རྣམས་ཕྱོགས་གཅིག་ཏུ་བསྡུས་ཆོག། རྒན་ཕོགས་ཐོབ་ཐང་གསོག་དངུལ་ཐེབས་རྩ་གང་རུང་ལ་ཞུགས་པར་ངེས་པར་དུ་ཨོ་སི་ཀྲི་ལི་ཡའི་མི་སེར་ཡིན་དགོས་ཀྱི་མེད་ཅེས Laura Wright ལགས་ཀྱིས་འགྲེལ་བརྗོད་གནང་བར། རྒན་པོ་ཐོབ་ཐང་གསོག་དངུལ་ཐེབས་རྩ་ཁང་དུ་ཞུགས་པར། ཆ་རྐྱེན་གཙོ་བོ་ནི་ཁྱེད་རང་ལས་ཀ་འགོ་བཙུགས་ནས་གླ་ཕོགས་ཟླ་བ་རེར་ཨོ་སྒོར་བཞི་བརྒྱ་ལྔ་བཅུ་ལས་མང་བ་ཡོད་ཚེ་ལས་གནས་ནས་རྒན་པོ་ཐོབ་ཐང་སྤྲོད་དགོས་པ་ཡིན། ཕྱི་མི་གཞིས་སྤོ་བ་གསར་དུ་འབྱོར་བ་རྣམས་ལ་སོ་སོའི་སྐད་རིགས་ནང་རོགས་སྐྱོར་མཐུན་རྐྱེན་སྦྱར་གྱི་ཡོད། ཨོ་སྟྲེ་ལི་ཡའི་དཔྱ་ཁྲལ་ལས་ཁུངས་ཀྱིས་རྒན་པོ་ཐོབ་ཐང་གསོག་དངུལ་སྐོར་གཞི་རྩའི་གནས་ཚུལ་རྣམས་སྐད་རིགས་འདྲ་མིན་ནང་ཕབ་ཡོད་པ་མ་ཟད་བརྙན་ཐུང་ཡང་བཟོས་ཡོད། དེ་བཞིན Australian Securities and Investment Commission གྱིས་ཀྱང་གནས་ཚུལ་གལ་ཆེ་ཁག་སྐད་རིགས་མི་འདྲ་བ་འགའ་ཤས་ནང་ཕབ་བསྒྱུར་བྱས་ཡོད། དེ་མ་ཟད་རྒན་པོ་ཐོབ་ཐང་གསོག་དངུལ་ཐེབས་རྩ་འགའ་ཤས་ནི་ཕྱི་མི་གཞིས་སྤོ་བ་རྣམས་ལ་དམིགས་པས་ཁོང་ཚོས་སྐད་རིགས་གཙོ་བོ་འགའ་ཤས་ནང་གཞི་རྩའི་གནས་ཚུལ་ངོ་སྤྲོད་བྱས་ཡོད། ཨ་ལི་གིས་དྲ་རྒྱའི་བརྒྱུད་ཉམས་ཞིབ་བྱས་པ་ལས་ཁོང་གིས་ཡིད་ཆེས་དང་དགའ་མོས་ཡོད་པའི་རྒན་པོ་ཐོབ་ཐང་གསོག་དངུལ་ཐེབས་རྩ་ཞིག་འདེམས་པ་རེད་འདུག་ཁོང་གིས་གདམ་ག་བྱེད་པར་མགོ་རྙོག་ཆེན་པོ་བྱུང་ཞེས་དང་མ་འོངས་པར་རྒན་པོ་ཐོབ་ཐང་གསོག་དངུལ་ཐེབས་རྩ་འདེམས་ཕྱོགས་ལ་ཕྱི་གསལ་ནང་གསལ་ཡོང་བ་གལ་འགངས་ཆེན་པོ་རེད་འདུག་ཅེས་གསུངས། ཕྱོགས་ལྷུང་མེད་པའི་ལྷན་ཚོགས་ཤིག་གིས་རྒན་པོ་ཐོབ་ཐང་གསོག་དངུལ་ཐེབས་རྩ་དེ་ཚོའི་ལས་ཀ་ལས་ཕྱོགས་ལ་གཞིགས་ནས་ལོ་ལྔ་དང་བཅུ་ཡང་ན་ཉི་ཤུའི་ནང་ཁུལ་ལ་ཉམས་ཞིབ་མཐིལ་ཕྱིན་པ་བྱས་ནས་ཕྱི་གསལ་ནང་གསལ་དུ་རྒན་པོ་ཐོབ་ཐང་གསོག་དངུལ་ཐེབས་རྩ་དེ་དག་ཡག་སྡུག་རིམ་པ་བཟོས་ཐུབ་ན་ཡག་པོ་འདུག་ཨ་ལི་གིས་ཁོ་རང་སྒེར་ངོས་ནས་ཀྱང་རྒན་པོ་ཐོབ་ཐང་གསོག་དངུལ་ཐེབས་རྩ་ནང་དངུལ་གསོག་འཇོག་བྱེད་པར་འགོ་བཙུགས་རྒྱུ་ཡིན་ཞེས་གསུངས། ཨོ་སི་ཀྲི་ལི་ཡའི་ནང་ཆ་སྙོམས་སུ་མི་རྣམས་རྒན་ཡོལ་ཞུས་རྗེས་ད་དུང་ལོ་ཉི་ཤུ་ཙམ་བདེ་སྙེག་ཐུབ་ཀྱི་ཡོད་པས། ཨ་ལི་ལགས་ལ་ད་ལྟ་ལས་ཀ་བྱེད་ཐུབ་པའི་སྐབས་དངུལ་གང་མང་གསོག་འཇོག་བྱེད་ཐུབ་པའི་འདུན་པ་ཡོད་འདུག། SBS Tibetan།